གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ལོ་འཁོར་དེའི་གཞིས་སྤོ་དང་གཞིས་ཆགས་གཟེངས་རྟགས་ནང་གཞིས་ཆགས་གསར་གཏོད་ཀྱི་གཟེངས་རྟགས་དེ Queensland མངའ་སྡེའི་ནང་ཡོད་པའི Access Community ཞེས་པར་ཐོབ་ཡོད་འདུག། སྤྱི་ཚོགས་ཞབས་ཞུ་ཚོགས་པ་དེའི་ལས་བྱེད་པ། Evan Alexander། ལགས་ཀྱིས་ཁེ་མེད་ཚོགས་པ་དེའི་ལས་ཀ་ལས་ཕྱོགས་སྐོར་འགྲེལ་བརྗོད་གནང་དོན།
ཁྱེད་རང་ཐོག་མར་ང་ཚོའི་ལས་ཁུངས་ནང་སླེབས་མ་ཐག་སྲོལ་རྒྱུན་གྱི་ལས་ཁུངས་ལྟར་ཅོག་ཙེ་མཐོང་གི་མ་རེད། དེ་ལས་ལྡོག་སྟེ་ཁྱེད་ཀྱིས་འབོལ་ཁྲི་མཐོང་ངེས་རེད། དེ་ནི་ང་ཚོའི་ལས་ཁུངས་ལ་བཅར་མཁན་ཚོར་སེམས་ལྷོད་དང་ཡིད་མགུ་ཐུབ་ཆེད་ཡིན། དེ་བཞིན་ཞབས་ཞུ་ཁང་དེའི་ནང་རོགས་སྐྱོར་བླངས་མཁན་གྱི་གཞིས་སྤོ་བ་དང་སྐྱབས་བཅོལ་བ་སླེབས་མ་ཐག་ཏུ་ཁོང་ཚོར་གསོལ་ཇ་དང་ཚིག་ཇ་སོགས་ཞུ་བ་མ་ཟད། སྡོད་ཁང་འཚོལ་རོགས་དང། དཔྱ་ཁྲལ་གྱི་གནད་དོན་སོགས་ཀྱི་དགོས་མཁོའི་ཞབས་ཞུ་ཆ་ཚང་གནང་གི་ཡོད་འདུག Alexander ལགས་ཀྱིས་མུ་མཐུད་གསུངས་དོན།

ཕྱི་ལོ་ཉིས་སྟོང་གཅིག་ལོར་དབུ་འཛུགས་གནང་བའི Scanlon ཐེབས་རྩ་གཞི་འཛུགས་གནང་མཁན་སྐུ་ཞབས Peter Scanlon མཆོག་ལ་ཐོབ་ཡོད་འདུག་ཐེབས་རྩ་ཚོགས་པ་དེས Australia ནང་རིག་གཞུང་སྣ་འཛོམས་སྤེལ་ཐབས་དང། Taste of Harmony ཞེས་པའི Australia ལས་གནས་སུ་མི་རིགས་སྣ་འཛོམས་ཡོད་པར་དགའ་བསུ་ཞུ་བར་ལས་འགུལ་སྤེལ་ཆེད་ཨོ་སྒོར་ཁྱོན་བསྡོམས་ས་ཡ་བཅུ་གཉིས་ཙམ་འགྲོ་གྲོན་བཏང་ཡོད་འདུག། དེ་བཞིན Legal Aid ACT སྟེ་ཁན་བེ་རའི་ནང་ཡོད་པའི་ཁྲིམས་དོན་རོགས་སྐྱོར་ཁང་གིས་ས་གནས་དེར་ཡོད་པའི་གཞིས་སྤོ་བ་དང་སྐྱབས་བཅོལ་བར་ཁྲིམས་དོན་གྱི་རོགས་སྐྱོར་གནང་བར་རྗེས་སུ་ཡི་རངས་བྱས། གཟེངས་རྟགས་ཕུལ་ཡོད་འདུག་འདས་པའི་ལོ་གསུམ་གྱི་ནང་ཁྲིམས་དོན་རོགས་སྐྱོར་ཁང་དེའི་རིག་གཞུང་འབྲེལ་མཐུད་ཀྱི་འགན་འཛིན་ཧ་སམ་ཧ་ཤིམ་ལགས་གཙོས་པའི་ལས་བྱེད་པ་ཡོངས་ཀྱིས་ཁན་བེ་རའི་ནང་ཡོད་པའི་གཞིས་སྤོ་བ་རྣམས་ལ་ཨོ་སྟྲེ་ལི་ཡའི་ཁྲིམས་ལུགས་ཀྱི་གོ་རྟོགས་སྤེལ་ཡོད་འདུག།

གནས་ཚུལ་དེ་ནི SBS གི་གསར་འགོད་པ Rosemary Bolger ལགས་ཀྱིས་ཕྱོགས་སྒྲིག་བྱས་པ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།